ང་ད་རིང་གི་ལས་རིམ་གཙོ་སྐྱོང་བ་བློ་བཟང་ཆོས་འཕེལ་ཡིན། ད་རིང་ང་ཚོ་ཨ་རིའི་རྒྱལ་ས་ཝ་ཤིན་ཊོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ནང། ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་ཡི་བོད་ཟླ་དགུ་པ་ཚེས་ཉི་ཤུ་རྩ་ལྔ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་གཅིག་པ་ཚེས་བདུན་གཟའ་མིག་དམར་གྱི་ལས་རིམ་ཁག་རྣམ་པ་ཚོ་ལ་གོ་གི་ཡིན། ད་ནི་ད་རིང་གི་ལས་རིམ་ཁག་གི་ཐོག་མ་ལ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བལ་ཡུལ་ནང་ལ་ས་ཡོམ་གྱི་གོད་ཆག་བྱུང་བ་ལ་ཐུགས་ཚོར་གྱི་གསུང་འཕྲིན་དང་ཞལ་འདེབས་གནང་ཡོད་པའི་སྐོར་གྱི་གནས་ཚུལ་བཅས་ད་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ནང། ཉིན་གྲངས་བཞིའི་རིང་བཞུགས་སྒར་རྡ་རམ་ས་ལའི་གངས་སྐྱིད་དུ། བོད་མི་སྒྲིག་འཛུགས་ནང་སྲིད་ལས་ཁུངས་ཀྱི་ཁྱབ་ཁོངས་བོད་མི་ས་གནས་འགོ་འཛིན་རྣམས་ཀྱི་འཛིན་སྐྱོང་ཚོགས་ཆེན་ཐེངས་བཅོ་ལྔ་པ་དེ་བཞིན་བསྐོང་ཚོགས་གནང་ཞིང། མཐའ་མཇུག་ཏུ། དམིགས་ཚད་ཀྱི་གསར་འགྱུར་དང། རྒྱ་ཡིག་གི་ཚགས་པར་དང་དུས་དེབ་ནང་ལ་བོད་ཀྱི་གནས་ཚུལ་ཐོན་པ་ཞེས་པའི་གི་ལེ་ཚན་བཅས། ལས་རིམ་ཁག་གི་རྗེས་སུ་རིམ་པས་བྱས་ནས་རྣམ་པ་ཚོ་ལ་བསྒུག་གི་ཡིན།

བལ་ཡུལ་ནང་ལ་ས་འགུལ་གྱི་གོད་ཆག་བྱུང་བར། ཡུལ་དེ་ཡི་གི་མི་མང་འདས་གསོན་ཡོངས་ལ་ཐུགས་གསོ་དང་གདུང་སེམས་མཉམ་སྐྱེད་མཚོན་ཆེད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གསུང་འཕྲིན་ཞིག་སྤྱི་ཟླ་བཅུ་གཅིག་པ་ཚེས་དྲུག་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་ནས་བལ་ཡུལ་གྱི་སྲིད་བློན་པུ་ཤི་པ་ཀ་མལ་ད་ཧལ་མཆོག་གི་མཚན་ཐོག་ནས་བསྩལ་ཡོད་ཅིང། ཐུགས་གསོ་ཡི་གསུང་འཕྲིན་དེ་ཡི་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འབྱུང་བ་གི་རྐྱེན་ངན་ཚབས་ཆེན་ཡི་འོག་འདས་གྲོངས་སུ་གྱུར་པའི་གི་སྤུན་ཟླ་ཕོ་མོ་རྣམས་ལ་ཐུགས་སྨོན་དང། འདས་གྲོངས་སུ་གྱུར་མཁན་གྱི་ནང་མི་དང་གནོད་འཚེ་ཕོག་མཁན་ཡོངས་ལ་ཐུགས་གསོ་ཡོད་ཅེས་འཁོད་ཡོད་པ་རེད་དེ། ཐུགས་གསོ་ཡི་གསུང་འཕྲིན་དེ་ཡི་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ངོས་ཅག་གིས་ཤེས་རྟོགས་བྱུང་བར་བལ་ཡུལ་གཞུང་དང་ཚོགས་སྡེ་ཁག་ནས་གནོད་འཚེ་ཕོག་པའི་གི་མི་མང་རྣམས་ལ་གང་ཐུབ་ཀྱིས་དཀའ་ངལ་སེལ་ཐབས་ཀྱི་རོགས་རམ་དང་རྒྱབ་སྐྱོར་གནང་མུས་ཡིན་པ་རེད་ཅེས་དང་མཐའ་མཇུག་ཏུ་ཐུགས་གསོ་ཡི་གསུང་འཕྲིན་དེ་ཡི་ནང་གདུང་སེམས་མཉམ་སྐྱེད་མཚོན་ཆེད་དགའ་ལྡན་ཕོ་བྲང་ཐེབས་རྩ་ཁང་ནས། དཀའ་ངལ་སེལ་བྱེད་དང་རོགས་རམ་གྱི་ཆེད་དུ་ཞལ་འདེབས་འབུལ་རྒྱུ་ཡིན་ཞེས་འཁོད་ཡོད་པའི་གནས་ཚུལ་ཐོན། བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱི་གཞི་རྩ་ཡི་སྒྲོམ་གཞི་ལ་འགྱུར་བ་ཆེན་པོ་ཞིག་གཏོང་དགོས་པའི་དུས་ལ་སླེབས་མེད་དམ་སྙམ་པ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དམིགས་བསལ་སྐུ་ཚབ་ཟུར་པ་སྐལ་བཟང་རྒྱལ་མཚན་མཆོག་གིས་བོད་ཀྱི་གི་མ་འོངས་མདུན་ལམ་འཚོལ་རྒྱུ་ཡི་ཚོགས་འདུ་སྟེང་ལ་གསུངས་ཡོད་པ་རེད། དེ་ཡང་བཙན་བྱོལ་བོད་མི་ཁག་ཅིག་གིས་གོ་སྒྲིག་གནང་སྟེ་བཞུགས་སྒར་རྡ་རམ་ས་ལ་ཕྱི་ཟླ་བཅུ་གཅིག་པ་ཚེས་དྲུག་ནས་བཟུང་ཉི་མ་ལྔ་ཡི་གི་རིང་བོད་ཀྱི་གི་མ་འོངས་མདུན་ལམ་འཚོལ་ཞིབ་ཞེས་པའི་གི་བརྗོད་གཞི་དང་འབྲེལ་བའི་སྟེང་བྱང་ཨ་མི་རི་ཀ་དང་ཡུ་རོབ། ཨེ་ཤི་ཡ་བཅས་ཀྱི་གི་རྒྱལ་ཁབ་ཁག་དྲུག་ནས་ཆེད་བཅར་གནང་བའི་གི་བོད་མི་བརྒྱད་ཅུ་གྱ་དྲུག་ལྷག་ཚོས་ཞིང་ནང་ཚོང་གི་ཐོག་ཚོགས་འདུ་དེ་ཚོགས་ཡོད་པ་དང་ཚོགས་འདུ་དེའི་སྟེང་བོད་རྒྱ་འབྲེལ་མོལ་གྱི་ཕྱག་ལས་ཡུན་རིང་གནང་མྱོང་ཡོད་མཁན་དང། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དམིགས་བསལ་སྐུ་ཚབ་ཟུར་པ། སྐལ་བཟང་རྒྱལ་མཚན་མཆོག་ཆེད་ཕེབས་གནང་ནས། ཁོང་གི་ལམ་སྟོན་དང། སྐབས་དེར་ཁོང་གིས་གསུངས་ན། ད་ལྟ་བཙན་བྱོལ་བོད་མི་ཡི་མི་འབོར་ཕྱེད་ཀ་ལྷག་ཙམ་ཞིག་ནུབ་ཕྱོགས་ཀྱི་རྒྱལ་ཁབ་ཁག་ནང་ལ་སླེབས་ཚར་ཡོད་ཟེར་བཤད་ཀྱི་ཡོད་རེད། བཙན་བྱོལ་བོད་མི་ཕྱེད་ཀ་ལ། གྲོས་ཚོགས་འཐུས་མི་ལྔ་མ་གཏོགས་གཏོང་རྒྱུ་ཡི་ཐོབ་ཐང་མེད་པ་དེ། གཞི་རྩ་གི་སྣང་ཚོགས་ཡི་རྨང་གཞག་དང་འགལ། གཞི་རྩ་ཡི་མང་གཙོ་གི་རྣམ་གཞག་དང་འགལ་བ་ཆགས་ཡོད་པ་དང་དེ་འདྲ་བའི་གི་བོད་མིའི་སྤྱི་ཚོགས་དང་ཆབ་སྲིད་ཀྱི་གནས་བབ་ལ་འགྱུར་ལྡོག་ཕྱིན་པའི་རིགས་མང་པོ་ཞིག་ཡོད་པར་བརྟེན། བཙན་བྱོལ་བོད་མི་ཡི་བཅའ་ཁྲིམས་ཀྱི་གཞི་རྩ་ཡི་སྒྲོམ་གཞི་ལ་འགྱུར་བ་ཆེན་པོ་ཞིག་གཏོང་དགོས་པའི་གི་དུས་ལ་བབས་མེད་དམ་སྙམ་གྱི་ཡོད་ཅེས་ཁོང་གིས་གསུངས་ཡོད་པ་རེད། བོད་ཀྱི་མ་འོངས་མདུན་ལམ་འཚོལ་ཞིབ་ཅེས་པའི་གི་ཚོགས་འདུའི་ལས་འགུལ་འདི་ནི། ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་བོད་ཀྱི་གཞོན་ནུ་ལྷན་ཚོགས་དང། ཡུ་རོབ་གཞོན་ནུ་དབུ་བརྙེས་ནས་ཀྱི་ལོ་ངོ་ལྔ་བཅུ་འཁོར་བའི་དང་སྟབས་བསྟུན་ནས་འགོ་བཙུགས་གནང་ཡོད་པ་དང། རིམ་པས་ཨ་མི་རི་ཀ་རྒྱལ་ས་ཝཱ་ཤིང་ཁྲོན་དང་ཕེ་རི་སི་དང། རྒྱ་གར་རྒྱལ་ས་ལྡི་ལི་བཅས་སུ་ཚོགས་འདུ་འདི་རིམ་པས་འཚོགས་ཡོད་པ་རེད། རྒྱ་ནག་གཞུང་གིས་མངའ་རིས་སྒར་རྫོང་གི་བྱམས་སྐྱོང་ཁང་གཙོས་པའི་གི་སློབ་གྲྭ་ཆུང་འབྲིང་གི་རྒན་ལགས་བཞི་བརྒྱ་ལྷག་ཙམ་ཞིག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་ཁ་བྲལ་ལ་འཐབ་རྩོད་བྱེད་དགོས་པའི་གི་ཚོགས་འདུ་ཞིག་ཚོགས་ཡོད་པའི་གི་གནས་ཚུལ་ཐོན་འདུག་དེ་ཡང་ཕྱི་ཟླ་བཅུ་པ་ཡི་ཟླ་དཀྱིལ་ཙམ་ནང་རྒྱ་ནག་གཞུང་གིས་བོད་རང་སྐྱོང་ལྗོངས་མངའ་རིས་ཁུལ་གྱི་སྒར་རྫོང་གི་སློབ་གྲྭ་ཆུང་འབྲིང་དང་བུ་གསོ་ཁང་གི་དགེ་རྒན་དང་སློབ་ཕྲུག་བཞི་བརྒྱ་ལྷག་ཙམ་ཞིག་བསྐོང་ཚོགས་བྱས་ནས་ཀྱི་ཁ་བྲལ་རིང་ལུགས་པ་ལ་འཐབ་རྩོད་བྱེད་དགོས་པའི་གི་དྲིལ་བསྒྲགས་ཀྱི་ཚོགས་འདུ་ཞིག་ཚོགས་ཡོད་པ་དང་ཚོགས་འདུ་འདི་ཡི་སྟེང་སྲིད་གཞུང་གི་མི་སྣ་དང་གཏམ་བཤད་སྤེལ་མཁན་ཚོ་གིས་རྒན་ལགས་ཚོ་ཡིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཁ་བྲལ་ཕྱོགས་ཁག་ལ་གདོང་ལེན་བྱེད་དགོས་པ་གསལ་པོ་ཤེས་པ་བྱས་ཏེ་མི་རབས་རྗེས་མ་ཚོ་ལ་ཁ་བྲལ་གྱི་བསམ་བློ་རྩ་བ་ནས་གནས་མེད་ལུགས་ཀྱི་སློབ་གསོ་ཤུགས་ཆེན་རྒྱག་དགོས་པ་དང་སློབ་གྲྭ་ཡི་ནང་ཚོགས་པ་དང་མི་སྒེར་སུ་ལ་ཡང་ཆོས་ལུགས་ཀྱི་བྱེད་སྒོ་སྤེལ་བཅུག་རྒྱུ་མེད་ཅེས་བརྗོད་ཡོད་པའི་གི་གནས་ཚུལ་ཐོན་འདུག་ཨ་རིའི་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་གི་སྒོམ་སྒྲུབ་ཚན་རིག་དང་སྙིང་རྗེ་གཞི་རྩར་བཟུང་བའི་གི་ལྟེ་གནས་ཁང་འདི་དབུ་བརྙེས་ནས་ལོ་ངོ་ཉི་ཤུ་རྩ་ལྔ་འཁོར་ཡོད་པ་དང། ཨེ་མོ་རིའི་མཐོ་སློབ་དང་འབྲས་སྤུངས་བློ་གསལ་གླིང་གྲྭ་ཚང་གཉིས་བར་ཕན་ཚུན་བཞག་པའི་གྲོས་མཐུན་ཡི་གན་རྒྱ་དེ། མུ་མཐུད་ནས་ཀྱི་རྒྱུན་སྐྱོང་གནང་རྒྱུ་གི་མཛད་སྒོ་འདི་ད་རེས་སྤྱི་ཟླ་བཅུ་གཅིག་པ་ཚེས་དྲུག་ནས་ཚོགས་ཡོད་པ་དང། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་བརྒྱད་ལོར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་ཐོག་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་དང་འབྲས་སྤུངས་བློ་གསལ་གཉིས་ནས་ཕན་ཚུན་གན་རྒྱ་བཞག་ནས་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་དང་བོད་བརྒྱུད་ཀྱི་མཐུན་ཚོགས་གཉིས་བར་ཐོག་མ་དབུ་བརྙེས་ཡོད་པ་དང་ད་ནི་འདས་པའི་གི་ལོ་ངོ་ཉི་ཤུ་རྩ་ལྔ་གི་རིང། ཨ་རིའི་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་གི་སྒོམ་སྒྲུབ་ཚན་རིག་དང་སྙིང་རྗེ་གཞི་རྩར་བཟུང་བའི་གི་ལྟེ་གནས་ཁང་ནས། སློབ་གསོ་ཡི་རང་བཞིན་གྱི་ལས་འགུལ་མང་པོ་ཞིག་སྤེལ་ཡོད་པའི་གི་གནས་ཚུལ་ཐོན་གི། ཝི་ཊེག་ཟེར་བའི། དང་བླངས་བོད་དོན་ཞུ་གཏུག་ཐབས་ཇུས་དང་ལས་འགུལ་སྤེལ་ཕྱོགས་ཀྱི་ཟབ་སྦྱོང་ཚོགས་འདུ་ཞིག་སྤྱི་ཟླ་བཅུ་གཅིག་པ་ཚེས་གསུམ་ནས་ཚེས་ལྔ་བར། འཇར་མ་ནི་ནང་ལ་འཚོགས་བཞིན་ཡོད་པ་རེད། དེ་ཡང་བོད་ཀྱི་གཞོན་ནུ་ཚོ་ཡི་གི་ཟབ་སྦྱོང་ཚོགས་འདུ་དེ་ནི་དབུས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལས་ཁུངས་ཀྱི་གོ་སྒྲིག་གནང་བ་ཞིག་ཡིན་ཞིང། ཕྱི་སྲིད་ལས་ཁུངས་ཀྱི་དྲུང་འཕར་བསྟན་འཛིན་ལེགས་བཤད་ལགས་ཀྱིས་གི་ཚོགས་འདུ་དེ་ཡི་གི་དམིགས་ཡུལ་དང། བོད་དོན་ཞུ་གཏུག་གི་ལས་འགུལ་དེ་ཇི་ལྟར་སྤེལ་དགོས་པ་སོགས་ཀྱི་གི་སྐོར་གསུང་བཤད་གནང་ཡོད་པ་རེད། ད་རིང་གི་གསུང་བཤད་གནང་མཁན་གྱི་གྲས་སུ། ཡུ་རོབ་བོད་མི་མང་སྤྱི་འཐུས་ཐུབ་བསྟན་དབང་ཆེན་ལགས་དང། སྤྱི་འཐུས་ཚ་ཁོག་ཐུབ་བསྟན་རྒྱ་མཚོ་ལགས། དབྱིན་ཡུལ་སྐུ་ཚབ་དོན་གཅོད་བསོད་ནམས་ལགས་དང། སྦར་སེལ་སྐུ་ཚབ་དོན་གཅོད་རིག་འཛིན་ཆོས་སྒྲོན་ལགས། ཧྥ་རན་སིའི་དོན་གཅོད་ལས་ཁུངས་ཀྱི་འབྲེལ་མཐུད་པ། ཐུབ་བསྟན་ཚེ་རིང་ལགས་བཅས་ཡོད་པའི་གནས་ཚུལ་ཐོན་གི། རྒྱ་ནག་དང་ཨོ་སི་ཁྲུ་ལི་ཡ་གཉིས་བར་མ་མཐུན་པའི་གི་ཛ་དྲག་གི་དུས་བབ་དེ་ཞི་འཇམ་དུ་བཏང་ནས་རྒྱལ་ཁབ་གཉིས་བར་ལ་ལོ་རྒྱུས་ཀྱི་ལེའུ་གསར་པ་ཞིག་ཕྱེ་རྒྱུ་ཡི་ཕྱོགས་གཉིས་ཀ་གི་མོས་མཐུན་བྱུང་ཡོད་པ་རེད། དེ་ཡང་རོ་ཏྲ་གསར་ལས་ཁང་གི་ཕྱི་ཟླ་བཅུ་གཅིག་པ་ཚེས་དྲུག་ཉིན་གནས་ཚུལ་སྤེལ་གསལ་ལྟར་ན། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་གཟའ་ཟླ་བའི་ཉིན། Australia། དང་རྒྱ་ནག་གཉིས་བར་གྱི་གི་འབྲེལ་བ་དེ་ནི། གཙོ་བོ་རྒྱལ་ཁབ་གཉིས་བར་གྱི་གི་བརྟན་ལྷིང་དང་ཁེ་ཕན་ལ་འབྲེལ་བ་ཆགས་ཡོད་པར་བརྟེན། ཕྱོགས་གཉིས་ཀ་གི་མཉམ་ལས་བྱེད་རྒྱུ་དེ་རྒྱ་ཆེ་རུ་བཏང་ནས། པེ་ཅིང་གི་ངོས་ནས་ཉེ་དུས་བྱུང་བའི་གི་ཛ་དྲག་གི་གནས་བབ་དེ་ལ་གཡོལ་ཐབས་བྱེད་རྒྱུ་ཡི་གྲ་སྒྲིག་བྱས་ཟིན་པ་ཡིན་ཅེས་བརྗོད་ཡོད་པ་རེད། Australia གི་སྲིད་འཛིན་ཨོ་ཐོ་ནི་ཨ་བྷ་ནི་མཆོག། ལོ་གཅིག་གི་ནང་ལ་ཐེངས་གཉིས་རྒྱ་ནག་ནང་ལ་ཕེབས་ནས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་གདོང་དང་གདོང་ཐུག་ནས་སྐད་ཆ་ཆུ་ཚོད་གཅིག་ལྷག་ཙམ་ཞིག་བཤད་ཡོད་པ་དང། དེའི་ནང་ལ་གཙོ་བོ་མ་འོངས་པ་སྲ་བརྟན་གྱི་འབྲེལ་བ་དེ་ནི་རྒྱལ་ཁབ་གཉིས་ཀ་ལ་ཁེ་ཕན་ཆེན་པོ་ཡོད་པ་སྐོར་གསུངས་ཡོད་པ་རེད། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ཨོ་སི་ཁྲུ་ལི་ཡ་གི་སྲིད་འཛིན་ཨོ་ཐོ་ནི་ཨ་བྷ་ནི་སི་མཆོག་ལ་བརྗོད་ན། ཨོ་སི་ཁྲུ་ལི་ཡ་དང་རྒྱ་ནག་གཉིས་བར་གྱི་གི་ཐབས་ཇུས་ཀྱི་འབྲེལ་བ་དེ

རྣམ་པ་ཚོ་གིས་ད་ལྟ་ཉན་བཞིན་པ་འདི། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་སྡེ་ཚན་གྱི་ལས་རིམ་ཁག་ཡིན། ད་ནི་རྒྱ་གར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ཀྱིས་བཏང་བའི་གི་གནས་ཚུལ་ཞིག་ཉན་རོགས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཅིག་ཚེས་དྲུག་ནས་དགུ་བར་ཉིན་གྲངས་བཞི་ཡི་རིང་བཞུགས་སྒར་རྡ་རམ་ས་ལའི་གངས་སྐྱིད་དུ་བོད་མིའི་སྒྲིག་འཛུགས་ནང་སྲིད་ལས་ཁུངས་ཀྱི་ཁྱབ་ཁོངས་བོད་མི་ས་གནས་འགོ་འཛིན་རྣམས་ཀྱི་འཛིན་སྐྱོང་ཚོགས་ཆེན་ཐེངས་བཅོ་ལྔ་པ་དེ་བཞིན་སྐོང་ཚོགས་གནང་ཞིང་སྐབས་དེར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས། བོད་མིའི་གཞིས་ཆགས་ཁག་གི་ཡུལ་མི་ཚོས་བོད་མིའི་སྒྲིག་འཛུགས་ཀྱིས་གཏན་འབེབས་གནང་བའི་ས་ཁང་བདག་འཛིན་དང་བེད་སྤྱོད་བྱེད་ཕྱོགས་ཀྱི་སྒྲིག་གཞི་ལ་བརྩི་སྲུང་དགོས་གལ་ཆེ་བ་གསུངས་ཤིང་དེ་སྔོན་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་སྤྱི་འཐུས་ལྷན་ཚོགས་ནས་བསྐྱར་བཅོས་གནང་བའི་ས་ཁང་སྒྲིག་གཞི་དེ་ཕྱི་རྒྱལ་ཁག་ཏུ་གནས་སྡོད་ས་ཁང་ཐོབ་པའི་བོད་མི་སུ་ཡིན་རུང་ཁང་སོ་སོའི་ནང་ལོ་གཉིས་རེ་ལ་ཉུང་མཐར་ཟླ་བ་གཅིག་གནས་སྡོད་བྱེད་དགོས་པའི་སྒྲིག་གཞི་ལ་ཚང་མས་ངེས་པར་དུ་བརྩི་སྲུང་དགོས་གལ་ཆེ་བའི་སྐོར་གསུངས་གནང་སོང། གཞིས་ཆགས་འདི་ཡང་ས་ཁང་བདག་པོ་རྒྱབ་བསྡད་ཡོད་པ་བྱས། ཨ་ནི་ཕྱི་རྒྱལ་དུ་ཕྱིན་ཡོད་པ་ཡིན་ན་ལོ་གཉིས་ནང་ལོག་ནས་ཟླ་བ་གཅིག་ངེས་པར་དུ་གཞིས་ཆགས་འདིར་ཚུར་ཡོང་དགོས་རེད་ཟེར་ཕ་མ་བུ་གུ་སུ་ཡིན་པ་ཡིན་ནས་བུ་བུ་མོ་མོ་སུ་ཡིན་པ་ཡིན་ནས་ནང་མི་འདི་ནས་ཁྱོན་བསྡོམས་པས་ཀི་ད་ཉི་མ་ལྔ་ང་བདུན་ཕྲག་གཅིག་གཅིག་ཉི་མ་བཅུ་ཟེར་ནས་ཡོང་གི་ཡོད་པ་ཡིན་ནས་ཁྱོན་བསྡོམས་ནས་ནང་མི་འདི་ནས་ང་དེ་གཞིས་ཆགས་ལ་སླེབས་ཡོད་ད་ཉི་མ་འདི་ག་བསྡད་ཡིན་ད་ཟེར་ནས་ས་གནས་འགོ་འཛིན་དེ་ཡང་ཐོ་བརྒྱབ་བྱས་ས་གནས་འགོ་འཛིན་ལས་ཁུངས་ལ་ཐོ་རྒྱག་འདི་མ་བྱས་པ་ཡིན་ན། ཨ་ནི་ལོ་གཉིས་ཀྱི་རྗེས་ལ་ང་ཚོ་ས་ཁང་ཡང་ནང་སྲིད་ཀྱིས་བསྡུ་བ་བྱེད་ཀྱི་རེད་ཟེར་གྱི་ཞུས་བཞག་ཡོད་རེད་བ། ད་འདི། འགའ་ཤས་ཕྱི་རྒྱལ་དུ་བསྡད་ཡོད་རེད་འགའ་ཤས་དོ་སྣང་བྱེད་ཀྱི་ཡོད་རེད་འགའ་ཤས་དོ་སྣང་བྱེད་ཀྱི་ཡོད་མ་རེད་ད་སོ་སོ་སོའི་ཁྱབ་ཁོངས་ནང་ལོགས་ལ་ཐོ་གཞུང་ཚང་མ་ཅིག་བླངས་བྱས། མི་ལ་འབྲེལ་བ་བྱས་ཁ་བྱང་དེ་ཚོ་ཚང་མ་སུ་བཟོས་ནི། ཨེ་ཁོ་ཚོར་ཕར་འབྲེལ་བ་བྱས་ད་ཁྲིམས་ཡིག་བསྐྱར་བཅོས་དེ་འདྲ་ཅིག་ཕྱིན་ཡོད་རེད་ད། ཁྱེད་རང་ཚོ་འདི་ནང་ཚུད་ཀྱི་འདུག་ད། འདི་ཡིན་དུས་བསམ་པ་ལྟར་ཁྲིམས་འདི་གཏན་འབེབས་བྱས་ནས་འདི་ནས་དུས་ཚོད་འདི་ནས་འདི་བར་ར་རེད་ལོ་འདི་གཉིས་འདི་ནང་ལོགས་ན་ཆ་ནང་དུ་ཟླ་བ་གཅིག་ངེས་པར་དུ་ཕེབས་དགོས་ཀྱི་ཡོད་རེད་མ་གཏོགས་མ་འོངས་པ། ས་ཆ་བསྡུ་བའི་སྐབས་ན་རྙོག་དྲ་བཤད་མ་ཡོང་རོགས་ཞེས་བྱས་ནས་འདི་གསལ་པོ་བྱས་ནས་ད་ལྟ་ནས་ངོ་སྤྲོད་བྱེད་ཐུབ་དགོས་ཀྱི་རེད་མ་གཏོགས་གཅིག་བྱས་ན་མ་འོངས་པ་འདི་ང་ཚོ་ཧ་གོ་རང་གོ་མ་སོང་བསམ་ན་ཨང་ལྕགས་ཟིན་པོ་ཆགས་སོང་ཨང། ཐེངས་འདིའི་ཚོགས་ཆེན་ཐོག་བོད་མིའི་སྒྲིག་འཛུགས་ནང་སྲིད་ལས་ཁུངས་ཀྱི་ཁྱབ་ཁོངས་སུ་ཡོད་པའི་བོད་མི་ས་གནས་འགོ་འཛིན་བཞི་བཅུ་ཞེ་ལྔ་མཉམ་ཞུགས་གནང་འདུག་པ་མ་ཟད་བུད་མེད་ས་གནས་འགོ་འཛིན་དྲུག་ལྷན་ཞུགས་གནང་ཡོད་པའི་ཁྲོད། རྒྱ་གར་བྱང་ཤར་རྡོར་གླིང་ས་གནས་འགོ་འཛིན་པད་མ་ཚེ་རིང་ལགས་ཀྱིས་ཁོ་མོའི་ཁྱབ་ཁོངས་སུ་བོད་མི་ཉིས་སྟོང་མ་ཟིན་ཙམ་ཡོད་པ་གསུངས་ཤིང་ས་གནས་འགོ་འཛིན་གྱི་ལས་ཁུར་ཞུས་ཏེ་ཟླ་བ་གཉིས་ལྷག་ཕྱིན་ཡོད་ནའང་ད་ལྟའི་ཆར་ཁུལ་དེར་དཀའ་ངལ་ཆེ་ཤོས་ཤིག་ནི་བོད་མི་རང་ཉིད་ལ་དབང་བའི་ས་ཁང་ཞིག་མེད་པ་དེ་ཡིན་ཞེས་གསུངས་བྱུང། ད་ང་ཚོ་གི་ཁོངས་ཀྱི་ད་དཀའ་ངལ་ཆེ་ཤོས་འདྲ་ཞིག་ཞུ་བ་ཡིན་ན་འདི་རེད། ད་ང་ཚོ་འདི་ཕ་གི་ཁ་ཐོར་གཅིག་རེད། ཨ་འདི་ག་ལ་ད་ཕ་གི་ལ་གཞུང་གི་ཞིང་ས་ད་དེ་རིགས་དེ་ཁྱོན་ནས་ཡོད་མ་རེད་ཨ་འདི་བྱེད་དུས་ཕ་གི་ལ་ད་མི་ད་ཆེན་བརྒྱ་ཆ་དགུ་བཅུ་ཡན་འདྲ་བོ་ཅིག་ཚང་མ་ད་གར་བཞུགས་བར་ད་ད་ཁང་གླ་རྐྱང་རྐྱང་ཁང་གླར་བཞུགས་དེ་ངས་ཨོ་དེ་འདྲ་རྐྱང་རྐྱང་རེད་དཀའ་ངལ་གཙོ་བོ་ད་ཅིག་ཕ་གི་ལ།
གོང་ཞུས་ཚོགས་ཆེན་ཐོག་ས་གནས་འགོ་འཛིན་རྣམ་པས་འཛིན་སྐྱོང་ལས་དོན་འགན་ཁུར་ཞུ་ཕྱོགས་དང། ཁྱབ་ཁོངས་ལས་བྱེད་དང་མི་མང་ལ་འབྲེལ་ལམ་དམ་ཟབ་བྱ་ཕྱོགས་སྐོར། བཙན་བྱོལ་བོད་མི་ཡི་གཞིས་ཆགས་ཁག་གི་ས་ཁང་དམ་འཛིན་དང་བེད་སྤྱོད་བྱེད་ཕྱོགས་ཀྱི་སྒྲིག་གཞི་བསྐྱར་བཅོས་སོང་བའི་འབྲུ་དོན་སྤྱི་དང་ཁྱད་པར་ས་ཞིང་རྣམས་ཕྱི་མིར་བོགས་མ་གཏོང་རྒྱུ་འགོག་ཐབས་སྐོར། གཞིས་ཆགས་ཁག་ལ་ས་ཞིང་འདེབས་ལས་གཞི་རྒྱ་ཆེ་རུ་གཏོང་རྒྱུ་ཡི་ཐབས་ལམ་ཇི་ཡོད་སྐོར། དེ་བཞིན་ན་གཞོན་རོགས་སྐྱོར་ཚན་པ་ཡི་ལས་གཞི་དང་འབྲེལ་བའི་གནད་དོན་སོགས་གྲོས་གཞི་དོན་ཚན་དགུ་ཡི་ཐོག་གོ་བསྡུར་གནང་གི་ཡོད་པ་རེད། ཡང་རྒྱ་གར་བྱང་ཕྱོགས་ལ་དྭགས་ལ་སྤྱི་དོན་གྲུབ་བཀྲ་ཤིས་ལགས་ཀྱིས་ཁོང་གི་ཁྱབ་ཁོངས་སུ་བོད་མི་བདུན་སྟོང་ལྷག་གནས་སྡོད་བྱེད་ཀྱི་ཡོད་པ་དང་ཁུལ་འདིར་དཀའ་ངལ་ཆེ་ཤོས་ཤིག་ནི་ན་གཞོན་ལས་མེད་ཀྱི་གནད་དོན་དང་ས་ཁང་བདག་གཅེས་བྱེད་ཕྱོགས་ཀྱི་དཀའ་རྙོག་སོགས་ཡིན་པ་གསུངས་བྱུང། ད་དཀའ་ངལ་ཆེ་ཤོས་འདྲ་བོ་དེ་ད་ལྟ་འདི་གི་ད་ཆེ་ཆུང་ཚང་མ་གཅིག་མཚུངས་འདྲ་བོ་གཅིག་རེད་ད་ན་གཞོན་ལས་མེད་ཀྱི་གནས་སྟངས་འགྲོ་བཞིན་རུ་བ་དེ་འདྲ་གི་གཅིག་རེད་ཨ་ནི་དེ་ཡིན་དུས་ད་ལྟ་འདི་གི་མི་འབོར་འཕེལ་རྒྱས་འགྲོ་ཡག་དང་ས་ཁང་བདག་གཅེས་བྱེད་ཡག་དང་དེ་འདྲ་གི་ཡང་རྙོག་གཞི་མང་པོ་ཞིག་སླེབས་ཡོང་གི་འདུག་ད་དེ་ཚོ

བཙན་བྱོལ་བོད་མིའི་སློབ་གྲྭ་ཁག་ནས་སློབ་ཐོན་ཟིན་ཏེ་དེང་གི་ཤེས་ཡོན་ཐོབ་པའི་ས་གནས་འགོ་འཛིན་མང་པོ་ཞིག་འདུག་ཅིང། ནང་སྲིད་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ཀྱིས་ད་རེས་ཚོགས་ཆེན་དེའི་བརྒྱུད་ནས་ས་གནས་དང་དབུས་ཀྱི་ལས་དོན་བྱེད་ཕྱོགས་དང་འབྲེལ་ལམ་ཇེ་ཟབ་ཏུ་ཡོང་བའི་རེ་བ་ཡོད་པ་གསུངས་ཤིང་གོང་ཞུས་གྲོས་གཞི་དོན་ཚན་དགུ་དེ་གཏན་འབེབས་ཀྱིས་དོན་ཕན་ལྡན་པའི་ལག་བསྟར་ཡོང་བའི་གདེང་ཚོད་ཡོད་ཅེས་གསུངས་ཀྱི་འདུག། ང་ཚོའི་གྲོས་ཆོད་དགུ་ཡོད་ན་དགུ་ཆ་གལ་ཆེན་པོར་བྱས་དོན་ཚན་དགུ་ཆ།

གཞི་རྩའི་ཆ་ནས་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་གཞིས་ཆགས་སྲ་བརྟན་ནི་ཧ་ཅང་གི་གལ་འགངས་ཆེན་པོ་ཞིག་ལ་ངོས་འཛིན་བྱེད་མུས་ཡིན་པའི་ཁར། བོད་མིའི་གནས་ཡུལ་ས་གནས་ཁག་ཏུ་ནང་སྲིད་ལས་ཁུངས་ཀྱི་མིང་ཐོག་ཏུ་ས་ཁང་གང་མང་རག་ཐབས་གནང་མུས་ཡིན་པ་རེད། འོན་ཀྱང་གཞིས་ཆགས་རེ་ཟུང་ནང་ས་ཁང་སྒྲིག་གཞི་ལ་བརྩི་སྲུང་མ་བྱས་མཁན་རིགས་ཀྱང་ཡོད་པར་བརྟེན་སྲིད་སྐྱོང་མཆོག་གིས་མུ་མཐུད་ས་ཁང་སྒྲིག་གཞིར་བརྩི་སྲུང་མ་བྱས་མཁན་ཡོང་བ་ཡིན་ན་མ་འོངས་པར་རྒྱ་གར་གཞུང་དང་མཉམ་དུ་དཀའ་ངལ་འཕྲད་སྐབས་བོད་མིའི་སྒྲིག་འཛུགས་ངོས་ནས་ལྟ་རྟོག་བྱ་རྒྱུ་ཁག་པོ་ཆགས་ཀྱི་རེད་ཅེས་དེ་སྔ་གསུངས་ཡོད་པ་རེད།

བལ་ཡུལ་གྱི་རྒྱལ་པོ་དང་རྒྱལ་སྲས་གཉིས་སྟག་མོ་ལུས་སྦྱིན་དང་དགོན་པ་ཡི་ནང་དུ་མཆོད་མཇལ་ཕེབས་ཡོད་པ་དང་འབྲེལ་སྐྱབས་རྗེ་ཁྲ་འགུ་རིན་པོ་ཆེ་ཡི་སྐུ་གདུང་དགོངས་པའི་མཆོད་རྟེན་དུ་ཡང་མཆོད་མཇལ་ཕེབས་ཡོད་སྐོར། བླ་མ་པད་མ་ལགས་སུ་ཕྱི་ཚེས་དྲུག་གི་ཉིན་བཅར་འདྲི་ཞུས་པས་ཁོང་གིས་འགྲེལ་བརྗོད་གནང་དོན་ལ། གི་གསོ་སྐྱོང་རྒྱལ་པོ་དང་རྒྱལ་སྲས་དེ

དེ་ཡང་འདི་ལོ་བོད་ཟླ་བཞི་པ་ཡི་ས་ག་ཟླ་བ་ཚེས་བཅོ་ལྔ་གི་ཉིན་དགོངས་པ་རྫོགས་པའི་བཀའ་བརྒྱུད་ཀྱི་བླ་ཆེན་ཏེ། རྒྱལ་བ་ཀརྨ་པ་ཨོ་རྒྱན་འཕྲིན་ལས་རྡོ་རྗེ་མཆོག་གི་ཡོངས་འཛིན་སྐྱབས་རྗེ་ཁྲ་འགུ་རིན་པོ་ཆེ་མཆོག་གི་སྐུ་གདུང་དགོངས་འབུལ་ལྷ་བབས་དུས་ཆེན་གྱི་ཉིན་བལ་ཡུལ་ནང་གི་ཁྲ་འགུ་བཀྲ་ཤིས་ཡང་རྩེ་དགོན་དུ་ཕུལ་གནང་ཡོད་པ་རེད། དེ་ཡི་སྐོར་གདུང་སྲས་བླ་མ་པད་མ་ལགས་ཀྱིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པ་རེད། ང་རང་སྐྱབས་རྗེ་རིན་པོ་ཆེའི་ཞབས་འོག་ལ་འཚར་ལོངས་བྱུང་བའི་སློབ་མ་བྱས་འདུག་བརྩམས་པ་ལགས་ཤིང་གཙོ་བོ་དེ་ད་ང་ཚོ་ཡོངས་འཛིན་ཁྲ་འགུ་རིན་པོ་ཆེ་མཆོག་ཨ་ནེ་ན་ནིང་ས་ག་ཟླ་བའི་ཚེས་པ་བཅོ་ལྔ་ལ་ཞི་བར་གཤེགས་གནང་བ་རེད་དེ་ནི་ང་ཚོ་བླ་སློབ། ཐུན་མོང་ཚང་མ་གི་གཙོ་བོ་དེ་སྐྱབས་རྗེ་རིན་པོ་ཆེ་སྐུ་དམར་གདུང་ཅིག་བཞུགས་སོང་ན་དེ་ནི་ང་རང་ཚོའི་བླ་སློབ་ཚང་མ་ལ་དད་པའི་གི་རྟེན་འདྲ་བོ་ཞིག་བྱས་ཡོང་གི་རེད་བསམ་ནས་གསོལ་བ་ཞི་བ་སྟེར་བ་ཡིན་པ་ཡིན་ན་དེ་ནི་ང་རང་ཚོའི་ཁོག་པའི་སྙིང་དང་དཔྲལ་བའི་མིག་ལྟ་བུ་དེ་དཔལ་རྒྱལ་བའི་དབང་པོ་སངས་རྒྱས་ཀརྨ་པ་ཡིན་དུས་ད་ནི་ཁོང་གི་བཀའ་སློབ་ལམ་སྟོན་འོག་ལ་ཨ་ནི་སྐུ་གདུང་ཞུགས་འབུལ་བྱས་ན་ཡག་པོ་འདུག་ཨ་ནི་མ་འོངས་པ་ལ་ཡང་སྲིད་མགྱོགས་པོ་ཕེབས་ཡག་དང་རྟེན་འབྲེལ་ཡག་པོ་འདུག་གསུངས་ནས་བཀའ་དེ་གཞི་བཟུང་བྱས་ནས་ཁ་སང་ཨ་ནི་བོད་ཟླ་དགུ་པའི་གི་ཚེས་པ་བཅོ་ལྔ་ཉིན་མོ་དེ་ལ་ཡ་ཨ་ནི་ང་ཚོ་ཉིན་མོ་ནི་ཡ

ཨ་ནི་དེ་ག་ནང་བཞིན་གྱི་བླ་མ་མང་པོ་ཅིག་ལ་དེ་ནས་ཐུག་འཕྲད་བྱེད་ཡ་རེད་སློབ་གཉེར་གནང་ཡ་རེད་འདི་དུས་ལ་ཆ་ཚང་འདྲ་བོ་ཅིག་དུས་རྒྱུན་དུ་ནི་དེ་ནས་འདི་འདྲའི་བྱེད་རོལ་གཙོ་བོ་དེ་ད་རིན་པོ་ཆེ་དགུང་ལོ་ཆུང་ཆུང་སྐབས་ལ་ཡང་བོད་ནས་ཕྱག་དཔེ་ཚང་མ་གསན་ཕྱིས་སུ་སྦག་ས་ལ་དགེ་བཤེས་ལྷ་རམས་ཀྱི་དམ་བཅའ་ཞུས་གནང་ཨ་ནི་དེ་ག་ནང་བཞིན་གྱི་བླ་ཆེན་ཁག་ཚང་མ། དམངས་ལ་འབྲེལ་བ་ཐུན་མོང་ཡག་པོ་ཡོད་པ་ལ་བརྟེན་ནས་ད་རེས་རིན་པོ་ཆེ་སྐུ་ཞི་བར་གཤེགས་ཚར་ནས་ད་ནི་ང་རང་ཚོ་བོད་ཀྱི་ཆོས་ལུགས་ཆེན་པོ་བཞི་གི་བླ་ཆེན་ཚང་མ་ཁོང་རྣམ་པ་སྐུ་གདུང་མེ་མཆོད་མ་ཕུལ་སྔོན་ལ་ཡང་སྐུ་གདུང་མཇལ་ཁ་ལ་ཕེབས་གནང་འདི་ག་ནང་བཞིན་གྱི་ཁ་སང་ལྷ་བབས་དུས་ཆེན་ཉིན་མོ་ལ་སྐུ་གདུང་ཞུགས་འབུལ་ལ་ང་ཚོ་གདན་དྲངས་པ་ནང་བཞིན་ང་ཚོ་གི་བོད་ཕྱི་ནང་གཉིས་ཡོད་པའི་བླ་སློབ་ཚང་མ་གི་བསམ་པ་ནང་བཞིན་གྱི་དཔེ་ཕུན་སུམ་ཚོགས་པ་ཡག་པོ་ཞིག་ཞུ་རྒྱུ་བྱུང་སོང་བསམ་བསམ་འདྲ་བོ་ཞིག་ཡོད་ལ། ཅེས་དེ་རིང་མི་ཚེའི་ས་མཇུག་ཏུ་སྙན་སྒྲོན་དགུ་མ་བསྒྲོན་ཡིན་རྣམ་པ་ཚོས་ང་ཚོ་ལས་རིམ་ཉན་པར་བཀའ་དྲིན་ཆེ།

ལོ་དགུ་ལ་སླེབས་པའི་གི་ཧན་ཁོང་གཅིག་པུ་རི་ལིའི་མེ་འཁོར་གྱི་ནང་ལ་ཉིན་མཚན་གསུམ་བསྡད་ནས་རྨོ་ལགས་ཀྱི་རྩ་ལ་སོང་ཡོད་པ་རེད། མེ་འཁོར་བབས་ཚུགས་སུ་རྨོ་ལགས་དང་ཨ་ཞང་གཉིས་ཀྱིས་སྒུག་ནས་ཡོད་པ་དང། རྨོ་མོ་གི་ཁྱིམ་ནང་ལ་སླེབས་དུས་ཧན་ཁོང་གིས་ཧ་ཅང་གཟབ་ནན་བྱས་པ་དང། རྨོ་ལགས་ཀྱིས་མོ་རང་གི་ཆེད་དུ་བཟོས་པའི་གི་ཟ་མ་ཟ་དུས་ཀྱང་གཟབ་གཟབ་བྱས་ནས་ཟ་གི་ཡོད་པ་རེད། ཕྱིར་ཟེར་ན་དེ་སྔོན་མི་ཚང་གཞན་པ་ཡི་ནང་ཡོད་པའི་གི་སྐབས་སུ་ཁོང་མོར་སེམས་སྡུག་ཆེན་པོ་ཕོག་ཡོད་པ་རེད། རྨོ་ལགས་ཀྱིས་དཀའ་ལས་མང་པོ་ཞིག་བརྒྱུད་ནས་ཁོང་གི་ཚ་མོ་ལ་འཚོ་བའི་མཐུན་རྐྱེན་ཡག་ཤོས་སྤྲོད་ཐབས་བྱས་ཡོད་པ་རེད།

ཧན་ཁོང་གིས་དགེ་བའི་ལས་ཀ་བྱས་པ་དེ་ཡང་རྨོ་ལགས་ཀྱི་རྩ་ནས་བརྒྱུད་ཡོད་པ་རེད། ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་གི་ལོར་ཁོང་མོས་རིག་རྩལ་དང་ཚད་མཐོ་ཡི་འཁྲབ་སྟོན་སོགས་ལ་སྦྱང་བརྩོན་བྱས་པ་ལ་བརྟེན་ནས། ཁོང་མོ་དམག་ཁུལ་རིག་རྩལ་ཚོགས་པ་ཡི་འཁྲབ་སྟོན་པ་གི་གྲས་སུ་ཚུད་ཡོད་པ་རེད། ཡིན་ན་ཡང་འཁྲབ་སྟོན་བྱེད་པའི་གི་ལས་དབང་གི་བརྒྱུད་རིམ་གྱི་ནང། དཀའ་ངལ་མང་པོ་ཞིག་འཕྲད་ཡོད་པ་དང།

ཧན་ཁོང་གིས་ཉེ་བའི་ལོ་མང་པོ་ཡི་ནང་དགེ་བའི་ལས་ལ་དགའ་པོ་ཆགས་ནས་ས་ཆ་ག་ལ་དཀའ་ངལ་ཡོད་ན་ཁོང་མོ་དེ་རུ་སོང་ནས་རོགས་པ་བྱེད་ཀྱི་རེད། མི་རྣམས་ཀྱིས་ཁོང་མོར་དགའ་མོས་དང་བསྔགས་བརྗོད་བྱས་དང་བྱེད་བཞིན་ཡོད་པ་རེད། རྨོ་ལགས་འདས་པ་དེ་གིས་ཁོང་མོར་ཕོག་ཐུག་ཆེན་པོ་ཐེབས་ཡོད་པ་དང་ཆབས་ཅིག་ཧན་ཁོང་གིས་རྨོ་ལགས་ཀྱི་བསླབ་བྱ་ལ་བསྟུན་ནས་ལོ་ངོ་ཉི་ཤུ་གི་རིང་དགེ་བའི་ལས་ཆ་མང་པོ་བསྒྲུབས་ཡོད་པ་རེད།

ཨ་རིའི་རྒྱལ་ས་ཝཱ་ཤིང་ཐོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་རྒྱང་སྲིང་ཞུ་བཞིན་པ་ཡིན། ཨ་ནི་རྣམ་པ་ཚོ་གི་ང་ཚོ་ལས་རིམ་ཉན་པ་ལ་བཀའ་དྲིན་ཆེ།